ད་སྟེ་རྟགས་དེར་འདི་འདྲི་སྲིད། འདི་དུས་རྒྱུན་དེ་མང་པོ་བཏང་གི་ཡོད་རེད་པ་ཡ་གས་དེ་ལབ་གི་འདུག་བ། དེ་འདྲའི་ཞིང་ཁ་ཡིན་ན་སྐྱེ་བས་ཁྱབ་པ་མ་ངེས་པ་ཡིན་ཏེ་དེ་སྐྱེ་བ་ལ་ཡ་གེགས་སྲིད་འདུག་བ་དེ་ག་རེ་གསུང་གོ། ཁྱོད་ཀྱིས་སོགས་པ། སྐད་ཅིག་སྔ་མ་རྣམས་ཕྱི་མའི་ངོ་བོར་གོང་ནས་གོང་དུ། འགྱུར་བ་ལ་འབྲེལ་ཞིང་ལྟོས་པའི་ཕྱིར་ཞེས་ལབ་པ་རེད་པ། བྱས་ཙང་ཁྱོད་ཀྱིས་སོགས་པ་སྐད་ཅིག་སྔ་མ་དེ་ཕྱི་མའི་ངོ་བོར་ནུས་པ་གོང་འཕེལ་དུ་མ་འཕེལ་བར་དུ་ལ།

བསྐྱེད་པའི་ངོ་བོར་གྲུབ་པ་ལ་ཚོགས་པ་སྐད་ཅིག་སྔ་མ་དེ་ཕྱི་མའི་ངོ་བོར་གོང་གོང་དུ་འགྱུར་བ་ལ་འབྲེལ་ཞིང་ལྟོས་པའི་ཆ་ཡིན་པའི་ཕྱིར། སྐྱེ་ངེས་བཀོད་ན་ཁྱབ་པ་མ་ངེས་པ་རེད། རྟགས་ཡང་དག་མ་རེད། སྐྱེ་རུང་སྒྲུབ་ན་ཨ་ནི་ཁོ་རང་གྲུབ་ཙམ་ཉིད་ནས་སྐྱེ་རུང་གི་རྫས་སུ་གྲུབ་པ་རེད། ད་སྐྱེས་པ་དེ་གྲུབ་པར་བྱེད་པ་ལ། ལྟོས་དང། དེ་ནས་རྒྱུ་ནས་དང་ཆུ་ལུད། རྒྱུ་ནས་དང་ཆུ་ལུད་དྲོད་གཤེར་ཚོགས་པ་ཚང་བའི་ཞིང། ཚོགས་པ་ཚང་བ་ཆོས་ཅན། ཁྱོད་ལས་རང་ཕྱོགས་ཀྱི་ཆོས་སུ་གྲུབ་པའི་གཞིར། ཕྱོགས་ཆོས་སུ་གྲུབ་པའི་གཞི་ཤར་གྱི་ཞིང་ཁ་དེ་རེད། གཞིར་རང་འབྲས་ནས་ཀྱི་མྱུ་གུ་སྐྱེ་རུང་རྗེས་སུ་དཔོག་པ་གང་ཡིན་པ་དེ་ནི་རང་བཞིན་གྱི་གཏན་ཚིགས་ཡང་དག་པར་བརྗོད་རིགས་ཏེ་དེ་སྒྲུབ་ཀྱི་ཚུལ་གསུམ་གང་ཞིག་ཁྱོད་ལས་རང་འབྲས་ནས་ཀྱི་མྱུ་གུ་སྐྱེ་བ་ནི་རྒྱུ་རྐྱེན་དོན་གཞན་ལ་མི་ལྟོས་པར་རང་གྲུབ་ཙམ་ནས་སྐྱེ་རུང་གི་རྫས་སུ་གྲུབ་པའི་ཕྱིར། དེ་ལས་ནས་ཀྱི་མྱུ་གུ་སྐྱེ་བ་དཔོག་པ་ལ་ཁྱབ་པ་མ་ངེས་པ་ནི། དེ་ཆོས་ཅན། གཞིར་ཟེར་ཕྱོགས་ཆོས་གྲུབ་སའི་གཞི་དེ་རེད་ཤར་གྱི་ཞིང་ཁ་དེའི་སྒང་དུ་རེད། རང་འབྲས་ནས་མྱུག་སྐྱེ་བ་དཔོག་པ་ལ་ནི་ཁྱབ་པ་མ་ངེས་པ་ཉིད་ཡིན་ཏེ། ཁྱོད་ལས་འབྲས་བུ་དེ་སྐྱེ་བ་ཁྱོད་ཀྱི་ཚོགས་པ་སྐད་ཅིག་སྔ་མ་དང། ཕྱི་མའི་ནུས་པ་རྣམས་སུ་བསྡོམས་ནས་གོང་ནས་གོང་དུ་འགྱུར་བ་ལ་འབྲེལ་ཞིང་ལྟོས་པའི་ཕྱིར་ཁྱབ་པ་ཡོད་པར་ཐལ། ཁྱོད་ཀྱང་ཡིན་དེ་སྐྱེ་བ་ལ་གེགས་བྱེད་བཅས་པ་ཡང་ཡིན་པའི་གཞི་མཐུན་དག་སྲིད་པའི་ཕྱིར་ཡང། རེད་པ། དེ་ལྟ་བ་དེ་ག་རེ་ཟེར། དེ་ནི་རང་བཞིན་ཡིན་པར་བརྗོད། ཨ་ནི། ཚོགས་པའི་འབྲས་བུ་ནུས་པ་རྣམས་འགྱུར་བ་དང་འབྲེལ་འབྲས་བུ་ལ་མ་ངེས་པ་ནི་ཉིད་ཡིན་ཏེ་གེགས་བྱེད་པ་དག་སྲིད་ཕྱིར་རོ། ཚོགས་པའི་འབྲས་བུ་ནུས་པ་རྣམས་འགྱུར་བ་དང་འབྲེལ་འབྲས་བུ་ལ་ཟེར་དེ། ཚོགས་པ་སྐད་ཅིག་སྔ་མ་སྔ་མ་རྣམས་ཕྱི་མའི་ངོ་བོར། གོང་འཕེལ་དུ་འགྱུར་བ་ལ་འབྲེལ་ཞིང་ལྟོས་པ་ཡིན། འོ་དེ་བར་མཚམས་ག་ལ་ལ་དེ་ནི་ཉེན་ཁ་སླེབས་པའི་ངོ་བོར་གྲུབ་ཟེར་བ་ཡིན་པའི་ཕྱིར། ཁོ་རང་གྲུབ་ཙམ་ཉིད་ནས་ཁོ་སྐྱེ་ངེས་སུ་མ་གྲུབ་ཟེར་བ་ཡིན་པའི་ཕྱིར།

དེ་ལས་བྱས་ནས་ད་འགོ་ནས་ཁོ་རང་ཀློག་ཆོག་ཁྱེད་རང་དེ་ལས་ནས་ཀྱི་མྱུ་གུ་སྐྱེ་བ་དཔོག་པ་ལ་ཁྱབ་པ་མ་ངེས་པ་ནི་དེ་ཆོས་ཅན་ས་གར་ཆོས་ཅན། ཚོགས་པ་དང་ཞིང་དེ་ཆོས་ཅན་ཚོགས་པ་དང་ཞིང་དེ་ཆོས་ཅན། གཞིར་ས་ག་གི། ཤར་གྱི་ཞིང་དེ་ཤར་གྱི་གཞི་དེ་ཤར་ནད་ཆོས་ལེ་བ་དང་ཤར་གྱི་གཞི་དེ་ཆོས་ཅན། གཞིར། རང་འབྲས་ནས་ཀྱི་མྱུ་གུ་སྐྱེ་བ་དཔོག་པ་ལ་ནི་ཁྱབ་པ་མ་ངེས་ཏེ།